མ་ཤེས། མ་ཤེས་ཚར་སོང་ན་ཨ་ནི་དྲིན་དྲན་ཡ་དེ་རེད། དྲིན་དྲན་པ་ནི། དེ་ལྟར་སེམས་ཅན་རྣམས་ཨ་མ་ཡིན་པར་སྙམ་ན། སེམས་ཅན་རྣམས་ད་སེམས་ཅན་ཐམས་ཅད་ཨ་མ་ཡིན་པ་ཡིན་སྙམ་རེད། ཨ་མ་ཡིན་པ་ཡིན་སྙམ། ཨ་མ་བྱེད་སྐབས་དྲིན་ཤིན་ཏུ་ཆེ་བར་བསམ་དགོས་པས། ད་ལྟ་ཚེ་འདིའི་མ་འདི་ལྟ་བུར་མཚོན་ན། དེ་གི་དཔེ་མཚོན་འདྲ་པོ་དེ་ད་ད་ལྟའི་ཚེ་འདི་གི་མ་དེ་རེད། སེམས་ཅན་ཐམས་ཅད་དཔེ་གི་ཨ་མ་ཡིན་པ། ཨ་མ་དེ་བཀའ་དྲིན་ཆེན་པོ་ཡིན་པ་དེ་ཚེ་འདི་གི་མ་དེ་རེད་ད་དཔེ་འདྲ་པོ་དེ། ད་ལྟ་ཚེ་འདིའི་མ་འདི་ལྟ་བུར་མཚོན་ན་ཐོག་མཐའ་བར་གསུམ་དུ་དྲིན་ཆེ་སྟེ། ཐོག་མར་ཟླ་བ་དགུ་ངོ་བཅུའི་བར་ལུས་ལ་ཁུར་བ་ན། ཐོག་མ་དང་དང་པོ་དང་པོ་དཔེ་གི་ཨ་ནི་ཟླ་དགུ་ཞག་བཅུའི་བར་ལ། ཨ་ནི་མ་ཡི་མངལ་དུ་ཁུར་ཡོད་རེད་པ་ད་སོ་སོ། ཨ་ནི་བུ་ལ་དེའི་སྐབས་ལ་དེ་ནས་བུ་ལ་གནོད་ཀྱི་དོགས་ནས། གནོད་ཀྱི་དོགས་ནས་མ་རང་ཉིད་ཀྱི་ཟས་སྐོམ་འགྲོ་འདུག་ཐམས་ཅད་གཟབ་སྟེ་ཟེར། ད་དུ་དུས་རྒྱུན་བི་ཀའི་ལས་ཀ་ར་ཤི་ཏྲ་བི་ཀའི་བྱེད་མི་ཅིག་ཡིན་ནའི་འོ་ད་ཕྲུ་གུ་བི་ཀའི་མངལ་ལ་ཡོད་པའི་སྒང་ལ་ཨ་ནི་གཟབ་གཟབ་འདྲ་པོ་བྱེད།

དེའི་ཚེ་མས་དེ་ལྟར་བསྐྱང་མཁས་པ་ཞིག་མ་བྱུང་ཕྱིན། རང་རེ་ད་ལྟ་ཆོས་དང་མཇལ་ཞིང་དམ་པའི་ཆོས་ལ་སློབ་ཏུ་ཡོད་པ་འདི་མི་འབྱུང་ཞིང། ད་སོ་སོ་བི་ཀའི་མ་ཡི་མངལ་དུ་ཡོད་པའི་སྒང་ལ་ཨ་མས་བདག་པོ་ཡག་པོ་མ་བརྒྱབ་ནས་གང་བྱུང་མང་བྱུང་བྱས་བཞག་ན། ཨ་ནི་སོ་སོ་གསོན་གྱི་མ་རེད་བ། སོ་སོ་མ་གསོན་པ་ཡིན་དུས་མ་གསོན་ན་ད་ཨ་ནི་ད་ལྟ་ནང་ལྟར་བི་ཀའི་ཅིག་ཆོས་དང་མཇལ་ནས་ཆོས་བྱེད་རྒྱུ་ཡོང་ཡ། ཨོ་ད་དེ་ཚོ། ཡོང་གི་མ་རེད་པ་ད་ཨོ་དེ་རེད། དམ་པའི་ཆོས་ལ་སློབ་ཏུ་ཡོད་པ་འདི་མི་འབྱུང་ཞིང། འདི་དག་ཀྱང་རང་ཉིད་རྒོད་དྲགས་ནས་བྱུང་བ་མིན་གྱི། ཨ་མ་དེ་ཉིད་ཀྱི་དྲིན་ཡིན། བར་དུ་བཙས་པ་ནའང་ད་མ་ཡི་མངལ་ནས་མར་བཙས་པའི་སྒང་ལ། གང་ཡང་མི་ཤེས་པ་ཤ་ཡི་འབུ་ལྟ་བུ་དེ། ཤ་འདྲ་བོ་རྡོག་རྡོག་ར་བྱེད་ད་སོ་སོ་རེད་པ་ད་གཞན་ག་གེ་ཤེས་གི་མ་རེད་ད་ངུ་ཡ་དེ་མ་གཏོགས། དེ་ནས་མི་ཤེས་པ་ཤ་ཡི་འབུ་ལྟ་བུ་དེ་སོར་བཅུའི་རྩེ་ལ་བླངས། གཏེར་རྙེད་པ་ལྟ་བུའི་དགའ་ཚོར་བྱས་ཏེ། ཤ་ཡི་དྲོད་ལ་བཅར། དེ་ནས་འཇམ་པའི་སྟན་ལ་བཞག། བརྩེ་བའི་འཛུམ་གྱིས་བསུས། སྣབས་ལག་པས་ཕྱིས་ཆོག་པ་ཡང། འགྲོ་བ་དང། སྣབས་དེ་ཚོ་ལག་པ་གི་ཨ་མའི་ལག་པས་ཕྱིས་ཆོག་ཡང། དེ་ནས་ཆོག་པ་ཡང། ཕྲུ་གུ་ལ་གནོད་དོགས་ནས་ཁ་ཡིས་ཕྱིས། མི་གཙང་བ་ཤིང་ལ་སོགས་པས་བྲད་ཆོག་པའང་ཕྲུ་གུར་གནོད་དོགས་ནས་ལག་པས་ཕྱིས། དེའི་སྐབས་སུ་རང་ཉིད་རང་ཉི་མ་གཅིག་གམ་ཆུ་ཚོད་གཅིག་ཙམ་རིང་ཡལ་བར་དོར་ནའང་ཟ། འོ་ད་དེའི་ཁ་ཐུག་ཕྲུ་གུ་དམར་འབྱར་བའི་ཁ་ཐུག་ལ་ཕ་མས་ཆུ་ཚོད་གཅིག་ཙམ་ཞིག་གཡུག་བཞག་ན། འདི་ནས་དོར་ན། ད་ནི་སོ་སོ་ལ་ཁ་ཐབས་གང་ཡང་ཡོད་མ་རེད་པ་ལ་ཡང་ན་ཁྱི་ཡིས་ཟ་བའམ། ཡང་ན་བྱ་ཡིས་འཐོག་པ། བྱ་ཡིས་མིག་འདྲུ་ཡ་འདྲ་བོ་དང། ཡང་ན་གཡང་དུ་ལྷུང་བ་རོ་དང་ཡང་ན་བི་གའི་མེ་ཡིས་ཚིག་འགྲོ་ཡ་འདྲ་བོ་ཐབས་རྩ་འོད་པ། གཡང་དུ་ལྷུང་བ་སོགས་ཀྱིས་འཆི་བར་འགྱུར་བ་ལས་འོས་མེད་པས་ཉི་མ་རེ་རེ་ཡང་སྲོག་མགོ་བརྒྱ་བརྒྱ་བཏོན། བུ་ལ་སྡུག་བསྔལ་བྱུང་བ་ལས་རང་ལ་སྡུག་བསྔལ་བྱུང་བ་ཞེ་ནས་བདམས་ཤིང། ཐ་ན་གཉིད་ཀྱི་ཚེའང་བུ་ལ་སེམས་པ་འབའ་ཞིག་གིས་སྔར་རྒྱུན་ལྟར་གྱི། ལྷོད་བདེར་ཉལ་མ་ཕོད། རེད་པ་ད། གཉིད་ལྷོད་ལྷོད་འདྲ་བོ་ཉལ་མ་ཕོད་པ། གཅིག་ཕྲུ་གུ་གཅིག་རེག་མི་ཡོང་བའི་གཅིག་བསམ་ཡ་འདྲ་བོ་དེ་འདྲ་གི། དེར་མ་ཟད་རྐང་པ་འཛུགས་པ་ཚུན་ཆད་ད་དེ་ནས་ཏོག་ཙམ་ཡར་ཆེ་རུ་ཕྱིན་ནས་རྐང་པ་འཛུགས་རན་པའི་སྒང་དུ་ལོ་ཨ་ནས་ཡར་བསླངས། འགྲོ་སྟངས་བསླབས། རེད་པ་ད། ད་འདི་ཡར་ལངས་རོགས་བྱེད་ཀྱི་མི་འདུག་རྐང་པ་བཙུགས་རོགས་བྱེད་ཀྱི་མི་འདུག་སེམས་ཁྲལ་བྱས། དེ་ནས། དེར་མ་ཟད་རྐང་པ་འཛུགས་པ་ཚུན་ཆད་དང། དེ་ནས་སྐད་ཆ་ལབ་ཐུབ་ཀྱི་མི་འདུག་བསམ་གཏམ་སྨྲ་བ་དང། ཟས་ཟ་སྟངས་ཚུན་ཆད་རིམ་བཞིན་བསླབས་པས་ད་ལྟ་འགྲོ་འདུག་དང་གཏམ་སྨྲ་བ་སོགས་ལ་ཐོགས་པ་མེད་པ་འདི་བྱུང། མཐར་རང་གི་དངུལ། ཁ་གང་ཙམ་ལའང་སྡིག་དང། རང་གི་དངུལ་བོད་ཀྱི་དངུལ་ཞོ་གང་གི་བཞི་ཆའམ་སྐར་མ་ཕྱེད་གསུམ་ལ་ཁ་གང་ཟེར། ཁ་གང་ཙམ་ལའང་སྡིག་དང། དེ་ནས་གཏམ་ངན། སྡུག་བསྔལ་ཁྱད་དུ་བསད་ནས་བསགས་པའི་ནོར་རང་གི་ཤ་ལས་གཅེས་པར་བཟུང་ནས། ལོངས་སྤྱད་མི་བྲ་བའང་བྱིན་ཏེ་ད་ཕྲུ་གུ་ཡར་ཏོག་ཙམ་ཆེན་པོ་ཆགས་ཡོང་དུས།

དེ་ཚོས་བོད་པའི་མ་དང་སོ་སོའི་བུ་རུ་དང་བུ་བུ་མོ་ལ་མ་རུ་དང་སྤྲད་ནས། ཕྲུ་གུ་ལ་རུ་དང་མི་བྲ་བ་བྱིན་ཏེ། བུ་བུ་མོ་ལ་ཁྱིམ་འབོགས་པ། ཡང་ན་བི་གའི་མནའ་མར་བརྫངས་པ། ཡང་ན་བི་གའི་རབ་ཏུ་བྱུང་བའི་སྒོ་རུ་བཅུག་པ་སོགས་མ་རང་ལ་འཁོས་ཁ་གང་ཡོད་པས་བཀའ་དྲིན་གྱིས་བསྐྱངས། མ་རང་ལ་བི་གའི་འཁོས་ཁ་འདྲ་པོ་ཅིག་འཇོན་ཐང་འདྲ་པོ་ག་རེ་ཡོད་ཡོད་གི་བི་གའི་ད་ཅིག་རེད་པ་ད་འོ་དེ་བྱེད་གི་རེད་ཟ། མདོར་ན་རང་གི་ཤེས་ཚད་དང་ནུས་ཚད་ཀྱིས་ཕན་བདེ་གང་ཡིན་འབད་པས་བསྒྲུབས། གནོད་པ་དང་སྡུག་བསྔལ་སེལ་བར་བྱེད་པ་སོགས་ཀྱི་དྲིན་ཚད་མཐའ་མེད། དེ་བཞིན་དུ་ཕ་སོགས་སེམས་ཅན་ཐམས་ཅད་ཀྱིས་ཀྱང་དྲིན་གྱིས་བསྐྱངས་པ་འདྲ་བ་ཡིན། ད་འོ་ཚེ་འདིའི་ཨ་མའི། བི་ཀའི་དྲིན་གྱིས་བསྐྱངས་སྟངས་ཅིག་འདུག་བ་འོ་དེ་ཚོ་ཤེས་པར་བྱས་ནས་དེ་ན་ད་ལྟ་བི་ཀའི། ཕ་ལ་སོགས་པའི། སེམས་ཅན་ཐམས་ཅད་ཀྱིས། འོ་ད་རང་ལ་བི་ཀའི། མ་བྱས་པའི་གནས་སྐབས་ལ། འོ་ད་ལྟ་དེ་ན་ད་གཅིག་པ་གཅིག་རྐྱང། དྲིན་གྱིས་བསྐྱངས་ཡོད་རེད། འོ་དེ་བསམ་དགོས་རེད་དྲིན་གྱིས་བསྐྱངས་པ་འདྲ་བ་ཡིན། དེ་ལྟར་སེམས་ཅན་ཐམས་ཅད་ཀྱིས་མི་ཡི་རྟེན་ལ་རང་གི་མ་བྱས་པ་གཅིག་པུའང་གྲངས་ཀྱིས་མི་ཆོད། དེའི་ཚེ་ཡང་ད་ལྟའི་མ་བཞིན་བྲིན་གྱིས་བཅངས། དེ་བཞིན་དུ་འགྲོ་བ་གཞན་གྱི་མ་བྱས་སྐབས་ཀྱང་རི་དྭགས་ལྟ་བུར་སྐྱེས་པའི་ཚེ་དེའི་མར། དེའི་མར་བྱས་ཏེ་བྱམས་པའི། ལས་ཐ་ན་ལྕེ་ཡིས་ལྡག་པ་ཚུན་ཆད་ཀྱིས་བྱམས་པར་བསྐྱངས། ལྟར་བྱ། བྱིའུ་རི་དྭགས་དཔེར་ན་རི་དྭགས་ཚོ་ཡིན་ན་སོ་སོའི་ཕྲུ་གུ་མར་སྐྱེས་ད་ག་ཨ་ནི་ལྕེ་གིས་ལྡག་ཡ་འདྲ་བོ་ཡོང་གི་འདུག་ལྕེ་ལྡག་བྱས་ནས་བི་ཀའི། དེ་རེད། བྱ་ལྟ་བུའི་མ་བྱས་སྐབས་ཀྱང་ཟླ་བ་གཅིག་ཙམ་གཤོག་པས་རུམ། མིས་དབྱུག་པ་སོགས་ཀྱིས་དགྲ་བྱས་པ་ན་རང་ཉིད་གཤོག་པ་ཡོད་པས་འཕུར་ནུས་མོད་ཀྱང། བུ་ལ་གཅེས་ནས་སྲོག་ཀྱང་ཡལ་བར་དོར་ནས་བསྲུངས་ཟེར། བྱ་དེ་ཚོ་གིས་བི་ཀའི་ཨ་མ་དེ་ཚོ་གིས་སྤུ་གུ་བི་ཀའི་གཤོག་པའི་འོག་ལ་རུམ་ནས། གཅིག་གིས་སྲོག་ཆགས་གཞན་དག་གིས་གནོད་པ་བྱེད་ཡོང་བ་འདྲ་བོ་མི་གིས་གཅིག་གི་གནོད་པ་སླེབས་ཡོང་བའི་སྒང་ལ། བྱ་ཨ་མ་དེ་བི་ཀའི་སྲོག་ཡོག་རེད་ཁོ་རང་འཕུར་ཐུབ་གི་རེད། རེད་བ་དང་འཕུར་འགྲོ་དང་འགྲིག་གི་རེད་དེ་སྤུ་གུ་ལ་གནོད་གི་རེད་བསམས་ནས་ཨ་ནི་བེ་སྲོག་བློས་བཏང་ནས་སྲུང་གི་འདུག་བ། སྲུང་བ་ཡོང་གི་འདུག་བ་འོ་དེ་རེད། ཡལ་བར་དོར་ནས་བསྲུངས་ས། ཕྱིས་ནས་འབུ་གཅིག་ལས་མ་བྱུང། འབུ་གཅིག་ལས་མ་རྙེད་ནའང་ཨ་ནི་སྤུ་གུ་ལ་བྱིན་ནས་གསོ་བར་བྱས། དེ་ལྟར་ཡང་ཐང་རེ་གཉིས་ཙམ་མིན་པར་གནས་སྐབས་ཐམས་ཅད་དུ་དྲིན་གྱིས་བསྐྱངས་པ་ལ་གྲངས་ཀྱིས་མི་ཆོད་ཅིང། སྔར་མགོ་ལོག་གི་ཇག་པ་ཞིག་གིས་རྟ་ཞིག་ལ་གྲི་བཏབ་པས། མགོ་ལོག་ཟེར་མཁན་རེད་བ་དང།

ཨ་ནི་རྟེའུ་དེ་ས་ལ་ལྷུང་ཡོང། རྟེའུ་ས་ལ་ལྷུང་ཡོང་ལྷུང་བ་ན་ཨ་ནི་ཤི་ཁ་མའི་མ་དེས་རྟ་མ་རྟ་ཡི་ཨ་རྟ་ཨ་མ་རྒོད་མ་དེ་གི་གྲི་བརྒྱབ་ནས་རྨས་བཞག་ཡོད་རེད་བ་ཁྲག་ཟགས་ནས་པད་མ་རལ་བཞག་ཡོད་རེད་བ་དང་ཤི་འགྲོ་ཤི་འགྲོ་བྱས་ནས་ཨ་ནི་ཤི་ཁ་ལ་ཁ་གི་རྒོད་མ་དེ་གིས་ཨ་ནི་རྟེའུ་ལ་བའི་ལྕེ་ལྡག་བྱས་ནས།

དེ་དུས་ཀྱི་རྟེའུ་དེ་རང་ཡིན་ལ་རྟ་དེ་གཞན་དེ་མིན་པའི་ངེས་པ་ཅི་ཡོད། རེད་བ་དང་དེ་དུས་རྟེའུ་པའི་ཁོག་པ་ནས་མ་ས་ལ་ལྷུང་བའི་རྟེའུ་དེ་ནི་སོ་སོ་ཡིན་མ་རེད་ཟེར་ཐག་ཆོད་མ་རེད་བ་དང། རེད་བ་དང། ཤི་ཁ་ལ་ཁ་གི་རྟ་རྒོད་མ་དེ་གཞན་དག་དེ་རེད་བ་དང། གང་འདི་རེད། རྟེའུ་དེ་དེ་རང་ཡིན་ལ་ད་ལྟ་རྟ་དེ་གཞན་འདི་མིན་པའི་ངེས་པ་ཅི་ཡོད། དེ་ལྟར་ཚེ་འདིའི་མས་རང་ལ་དྲིན་གྱིས་ཇི་ལྟར་བསྐྱངས་པ་ལྟར་སེམས་ཅན་ཐམས་ཅད་ཀྱིས་ཀྱང་དྲིན་གྱིས་དེ་བཞིན་དུ་བསྐྱངས་པར་བསམ། འོ་ད་བསམ་བྱས། ད་གསུམ་པ་དྲིན་གཟོ་བ་ནི་བསླབ་བཏུས་ལས། ཉོན་མོངས་ཀྱིས་མྱོས་གཏི་མུག་ལྡོངས་གཡང་ས་མང་པོའི་ལམ་དུ་ནི་གོམ་པ་རེ་རེ་རྡེག་འཆའ་བ་བདག་དང་གཞན། གཞན་རྟག་མྱ་ངན་གཞི། འགྲོ་བ་རྣམས་ནི་སྡུག་བསྔལ་མཚུངས་ཞེས་གསུངས་པ་ལྟར། དཔེར་ན་འདི་ནི་ཚེ་འདིའི་ཨ་མ་མིག་ལོང་ཞིང་ལོང་ཁྲིད་དང་བྲལ་ནི། མིག་ལོང་བ་བྱེད། ད་དཔེ་བཞག་ཡོད་རེད་ད་ཚེ་འདི་གའི་ཨ་མ་དེ་མིག་ལོང་བ་བྱེད། ཨ་ནི་བི་ཀའི་ལོང་བ་ཕར་ཚུར་ཁྲིད་མཁན་གྱི་མི་མེད་པ་བྱེད་ལོང་ཁྲིད་དང་བྲལ་ནི། ཨ་ནི་སེམས་སྨྱོས་ནི། གཡང་ས་ཞིག་གི་ཁ་ལ་མར་ད་མཆོང་གྲབས་བྱེད་ནི་མར་ཟག་གྲབས་བྱེད་ནི་རེད་པ་ད་མཆོང་བར་ཉེ་བ་ན། ཨ་ནི་མ་དེས་རེད་པ་ད་བུ་དེ་བུ་དེ་དེར་ཡོད་ན་ཨ་མའི་འཁྲིས་དེར་ཡོད་ན། རེད་པ་ད་ཨ་མ་དེས་ཀྱང་བུ་དེ་ལ་མི་རེ་ན་སུ་ལ་རེ། བུ་དེས་ཀྱང་ཨ་མ་དེ་མི་བསྐྱབ་ན་སུ་ལ་བསྐྱབ། དེ་བཞིན་དུ་སེམས་ཅན་ཐམས་ཅད་ཀྱང་ཆོས་དང་ཆོས་མ་ཡིན་པའི་བླང་དོར་ལྟ་བའི་མིག་དང་ནི་བྲལ། འོ་ད་འདི་འདྲས་བྱས་ན་བི་གའི་ཆོས་འགྲུབ་པ་རེད་འདི་འདྲས་བྱས་ན་ཆོས་མ་ཡིན་པ་རེད་ཟེར་ཡ་གི་བླང་དོར་གྱི་བི་གའི་མིག་ནི་མེད་ཤེས་རབ་ནི་མེད། སེམས་ཅན་རེད་པ་ད་སྐད་ཅིག་རེ་རེ་ཞིང་འདོད་པ་དང་ལག་ལེན། འདི་ནི་ཕྱིན་ཅི་ལོག་བྱེད་པས་ཉེས་སྤྱོད་ཀྱི་གོམ་པ་གོམ་པས་ནི་རྡེག་འཆའ། དེ་ག་ལ་སོགས་ཀའི་ནི་མེ་དེ་བས་བཅས་གང་བྱས་བི་ཀའི་ལུས་ངག་མི་དགེ་སྦྱོར་རེ་རེ་བྱེད་དུས་སྡིག་པ་ཤ་སྟག་བྱས་ནས་རེད་པ་ད་གོམ་པ་རེ་རེ་སྤོ་བ་ག་རེ་ཡིན་ན་དེ་རེད། འདི་ནི་ཉེས་སྤྱོད་ཀྱི་གོམ་པས་རྡེག་འཆའ། འདི་བྱོས་དང་འདི་མ་བྱེད་ཟེར་བའི་སློབ་མཁན་བཤེས་གཉེན་གྱི་ལོང་ཁྲིད་ནི་བྲལ། མང་ཆེ་ཅིག་ལ་ཉོན་མོངས་དུག་གསུམ་གྱི་གདོན་གྱིས་སེམས་དཀྲུགས་ནས་ཤེས་པ་ལ་རང་དབང་མ་ཐོབ་པས་སྨྱོས་ནས་བསྐལ་པ་མང་པོ་མེ་དང་ལུས་དབྱེར་མེད་དུ་གྱུར་བའི་ངན་སོང་གི་གཡང་ས་ཆེན་པོར་མཆོངས་ནས་འགྲོ་བ་འདི་ལ། ད་ལན་རང་ཅག་དགེ་བའི་བཤེས་གཉེན་དང་མཇལ། ཐེག་པ་ཆེན་པོའི་ཆོས་དང་འཕྲད། རེད་པ་ད་ང་ཚོ། བླང་དོར་ཡང་ཅུང་ཟད་ཤེས་ཕྱིར། དེ་དག་ལས་རང་ཆེས་ཆེར་བཟང་བས་ན། དེ་དག་དེ་ལས་སྐྱོབ་ཐབས་ཀྱི་ཁུར་བྱེད་མཁན་རང་ལ་བབས་ཚུལ་བསམ་པ་དང། འོ་འདུག་སེ་བསམ་བློ་གཏང་དགོས་རེད། ད་གང་བྱེད་པའི་མ་ཡི་བི་གའི་དཀའ་ངལ་སེལ་ཡ་དེ། བུ་ལ་བབས་པ་ན་ད།

མ་སེམས་ཅན་འཁོར་བའི་རྒྱ་མཚོའི་ཀློང་དུ་ཆུད་པ་རྣམས་ད་རེས་རང་ལ་འདོན་པའི་ཐབས་ཡོད་བཞིན་དུ་མ་བཏོན་ན་མ་རབས་ཐ་ཆད་ཡིན་པས་དེ་དག་འདོན་པའི་ཁུར། དེ་དག་འདོན་པའི་ཁུར་ད་རེས་རང་ཉིད་ལ་འབབ་འདུག་སྙམ་དུ་དྲིན་གཟོ་བསྒོམས། དྲིན་གཟོ་ཡ། ད་སེམས་ཅན་ཐམས་ཅད་བཀའ་དྲིན་ཆེན་པོ་ཡིན་པ་དེ་དྲན་ཚར་རེད། ད་དྲིན་ཆེན་པོ་བཀའ་དྲིན་ཆེན་པོ་རེད་ཟེར་ན་ད་བཀའ་དྲིན་དེ་གཟོ་དགོས་ར་བ་གསབ་དགོས་ར་བ་ད། དྲིན་གཟོ་བ་དེ་ཡང་དབུ་མ་སྙིང་པོ་ལས། གཞན་ཡང་སྔོན་ཆད་སེམས་ཅན་ལ་དྲིན་ལན་འཇལ་བའི་ལུགས་སུ་བྱས་ནས་འཁོར་བའི་བདེ་བ་ལ་སྦྱར་བ་རྣམས་ཉོན་མོངས་པའི་གདོན་གྱིས་བརླམས་པ་བདག་གིས་ནི། སྨས་པའི་རྨ་ལ་འགྱུར་བྱེད་འདེབས་པ་བཞིན་འཁོར་བའི་སྡུག་བསྔལ་གྱིས་ཟིན་པའི་ནད་པ་སེམས་ཅན་རྣམས་གང། རྣམས་གང། སྡུག། འདི་ནས། བྱས། གང་སྡུག་བྱས་གང་སྡུག་བྱས་པར་ཟད་ཅེས། དེས་ན་སྐྱེ་བ་གཞན་དུ་སེམས་ཅན་གང་དག་གིས་བདག་ལ་བྱམས་པ་དང་བསྙེན་བཀུར་ཕན་པར་བྱས་པའི་སེམས་ཅན་དེ་དག་ལ་ལན་དུ་ཕན་གདགས་པའི་ཚུལ་ད་ག་རེ་བྱེད་དགོས། དྲིན་གསབ་དགོས་ཀྱི་ཡོད་ན་དྲིན་གཟོ་ཡག་དངོས་གནས་ཀྱི་མཐར་ཐུག་པ་འདྲ་པོ་དེ་ག་རེ་བྱེད་དགོས་རེད་ཟེར་ན་མྱ་ངན་ལས་འདས་པ་ལས་གཞན་འོས་ཅི་ཡོད་དེ་མེད་པར་ངེས། ད་སེམས་ཅན་ཐམས་ཅད་པི་ཀའི་མྱ་ངན་ལས་འདས་ཡ། དེ་བྱུང་བ་ཡིན་ན་དྲིན་མཐར་ཐུག་པ་གཟོ་བ་རེད། དེ་མ་གཏོགས་འཁོར་བའི་ནང་དུ་ཅིག་ར་བ་ད་བདེ་སྐྱིད་འདྲ་པོ་གཏད་སའི་སྤྲད་ཐུབ་པས། དེ་པི་ཀའི་སྨས་པའི་རྨ་ལ་འགྱུར་བྱེད་འདེབས་པ་ན་འདྲ་ཆགས་གི་རེད། ར་བ་ད་འཁོར་བའི་བདེ་སྐྱིད་འདྲ་པོ་སྤྲད་བསྡད་ན། ཁོ་འཁོར་བ་ལ་འཁོར་ཡག་གི་རྐྱེན་ཆགས་གི་རེད་མ་གཏོགས་འཁོར་བ་ལས་ཐར་ཡག་གི་ཡོང་གི་མ་རེད། ཞེས་པ་དང། དེ་ཡིན་དུས་མཐར་ཐུག་པ་དེ་འཁོར་བ་ལས་སེམས་ཅན་ཐམས་ཅད་པི་ཀའི་འཁོར་བ་ལས་ཕར་གྲོལ་ཡ། ཨོ་ད་མྱ་ངན་ལས་འདས་པ་ཐོབ་ཡ། དེ་འདྲའི་ཞིག་བྱུང་བ་ན་ཨ་ནི་བི་ཀའི་དེ་རེས་དྲིན་གཟོ་དྲིན་གསབ་ཡ། མཐར་ཐུག་པ་འདྲ་པོ་མྱ་ངན་ལས་འདས་པ་ལས་གཞན་འོས་ཅི་ཡོད་དེ་མེད་པར་ངེས་ཅེས་པ་ལྟར་ཟས་དང་གོས་སོགས་སྟེར་བ་ཙམ་གྱིས་ནི། གནས་སྐབས་ཀྱི་བཀྲེས་སྐོམ་ལས་གྲོལ་ཙམ་ལས་ཕུགས་སུ་ཕན་པ་ཞིག་མི་འབྱུང་ས། བདེ་བ་ཐམས་ཅད་དང་ལྡན་པ་དང། ད་ཁ་ཐུག་བི་ཀའི་ཟས་སྦྱིན་པ་བཏང། གོས་སྦྱིན་པ་བཏང་ག་རེ་འདོད་སྦྱིན་པ་བཏང་བཏང་དེ་བཏང་དགོས་ར་བ་ད་ནི་ཁོ་སྦྱིན་པ་ཕར་སྦྱིན་པ་བཏང་པས་དགེ་བ་ཡོང་གི་ཡོད་རེད་དགེ་རྩ་དེ་ཚོ་ཕར་བསྔོས་ནས་བཏང་དགོས་རེད་དེ། དེ་གིས་སེམས་ཅན་ལ་བི་ཀའི་བདེ་སྐྱིད་མཐར་ཐུག་པ་དེ་སྤྲད་ཐུབ་ཀི་རེད་པས་ཟེར་ན་ཟས་དང་གོས་སྤྲད་པས་དེ་ཡོང་གི་མ་རེད། བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བ་ཞིག་བྱུང་ན་སེམས་ཅན་དེ་དག་ལའང་ཕན་པ་ཕན་པ་བརྟན་ཅིང་ཆེ་ལ། དེ་ཡང་སངས་རྒྱས་ཀྱི་གོ་འཕང་ལ་བཀོད་ན་བདེ་བ་ཐམས་ཅད་དང་ལྡན་ཞིང་སྡུག་བསྔལ་ཐམས་ཅད་དང་བྲལ་བའི་གནས་ཐོབ་པ་ཡིན་པས་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་འགོད་པར་བྱའོ་སྙམ་པ་དགོས། ད། དྲིན་གཟོ་མཐར་ཐུག་འདྲ་བ་དེ་དྲིན་གཟོ་བ་དེ་ལ་སེམས་ཅན་ཐམས་ཅད་དཔེ་སངས་རྒྱས་ཀྱི་གོ་འཕང་ལ་དགོད་དགོས་ཀྱི་འདུག་ཟེར་བ་དང་དགོད་པར་བྱའོ་སྙམ་པ། དཔེར་ན་རང་གི་ཨ་མ་སྨྱོ་ནས་གྲི་ཕྱར་ཏེ་བུ་རང་ཉིད་གསོད་པར་རྩོམ་ནའང་ཨ་མ་ལ་མི་ཁྲོ་བར་སྨྱོ་ནད་དེ་སེལ་ཐབས་ལ་བརྩོན་དགོས་པ་བཞིན་དུ་དགྲ་ལའང་དྲིན་གཟོ་བྱ་དགོས་སོ། རེད་བ་དང་སེམས་ཅན་ཐམས་ཅད་ལ་དྲིན་གཟོ་དགོས་རེད། དགྲ་ལ་དེ་ལས་ཀྱང་དཔེ་དྲིན་གཟོ།

སེམས་ཅན་རྣམས་སྙིང་དུ་སྡུག་ཅིང་གཅེས་ལ་ཕངས་པའི་རྣམ་པར་འཆར་བ་ཞིག་སྟེ། སེམས་ཅན་རྣམས་སྙིང་དུ་སྡུག་ཅིང་གཅེས་ལ་ཕངས་པའི་རྣམ་པ་ཅན། དཔེར་ན་འདི་ནི་དགེ་བཤེས་པོ་ཏོ་བས་ཨ་མ་རྒན་མོ་ཞིག་ལ་ཡིད་འོང་གི་བྱམས་པ་ནི་ཁྱོད་ཀྱི་བུ་ཐོད་ལེ་ཀོར་ལ་ཇི་ལྟར་བྱམས་པ་དེ་ལྟར་ཡིན་གསུངས་པ་ལྟར། སེམས་ཅན་ཐམས་ཅད་བུ་ཡིད་དུ་འོང་བ་དང་འདྲ་བར། མཐོང་བ་ལ། འདི་ནི་ཡིད་འོང་གི་བྱམས་པ་ཟེར་ས། སེམས་ཅན་ཐམས་ཅད་ལ་བི། རང་གི་བུ་ཡིད་དུ་འོང་བ་དང་འདྲ་བ། དཔེར་ན་ཨ་མ་གཅིག་ལ་བུ་གཅིག་མ་གཏོགས་མེད་ན་བུ་གཅིག་ཡོད་ན། ཨ་ནི་བུ་དེ་མཐོང་ཡོང་དུས་ཨ་མ་དེ་དཔེ་དགའ་ལྷང་ལྷང་ཞིག་རེད་བ་ད། བུ་དང་ཨ་མས་བུ་དེ་མཐོང་ཡོང་དུས། དེ་ན་ད་སེམས་ཅན་ཚང་མ་ང་ཚོ་གིས་སེམས་ཅན་སུ་མཐོང་བ་ཡིན་ནའི་དཔེ་ཡིད་དུ་འོང་བ་འདྲ་པོ་སོ་སོའི་བུ་མཐོང་བ་འདྲ་པོ་ཞིག་ཅིག་ཡོང་གི་འདུག་ན་ཨ་ནེ་ཡིད་འོང་གི་བྱམས་པ། དེ་ཡོང་ཡ་ལ། ཨ་ནེ་ཕ་གི་དེ་སྒོམ་དགོས་མར་ཤེས་སྒོམ་དགོས་ཡོད་རེད་དྲིན་དྲན་སྒོམ་དགོས་ཡོད་དྲིན་གཟོ་སྒོམ་དགོས་ཡོད་རེད་དེ་གསུམ་དེ་ཡག་པོ་ཅིག་བྱུང་ན་ཨ་ནེ་ཡིད་འོང་གི་བྱམས་པ་དེ་སླེབས་ཡོང་གི་རེད། ཡིད་འོང་གི་བྱམས་པ་ཡིན་ཟེར་ནས་ཡིད་དུ་འོང་བ་སོགས་ལོགས་ཀ་སྒོམ་དགོས་ཡ་གང་ཡང་ཡོད་མ་རེད། མ་ཡག་པོ་ཤེས་སོང་ན་སེམས་ཅན་ཐམས་ཅད་མར་ཤེས་པ་དང་ཨ་ནི་དྲིན་དྲན་དྲིན་གཟོ་ཅིག་བྱུང་ན་ཨ་ནི་ཡིད་འོང་གི་བྱམས་པ་དེ་སླེབས་ཡོང་གི་རེད། འདི་ལ་དམིགས་པ་ལོགས་སུ་མི་དགོས་པར་གསུང་གི་འདུག་བ། ཡིད་འོང་གི་བྱམས་པ་འདི་ལ་དམིགས་པ་ལོགས་སུ་མི་དགོས་པར་གོང་གི་མར་ཤེས་དྲིན་དྲན་དྲིན་གཟོ་གསུམ་ལ་སྔོན་དུ་མྱོང་བ་ཐོན་ཡོད་ན་ཡིད་འོང་གི་བྱམས་པ་འདི་རང་ཤུགས་ཀྱིས་འབྱུང་བས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཟག་མེད་ཀྱི་བདེ་བ་ལྟ་ག་ལ་ཡོད་དེ་ཟག་བཅས་ཀྱི་བདེ་བ་ཙམ་ཡང་མི་འདུག་ད་ལྟ་ཁོ་རང་ཚོས་བདེ་བར་རློམ་པ་དེ་ཡང་སྡུག་བསྔལ་གྱི་རང་བཞིན་ལས་མ་འདས་པས་ད་ནི་སེམས་ཅན་ཐམས་ཅད་བདེ་བ་ཐམས་ཅད་དང་ལྡན་ན་ཅི་མ་རུང་ལྡན་པར་གྱུར་ཅིག་དེ་ལྟ་བུ་དང་ལྡན་པ་བདག་གིས་བྱའོ་སྙམ་དུ་བསམ། དེ་ལྟར་བྱམས་པ་བསྒོམས་པའི་ཕན་ཡོན་ནི། དེ་ཡིན་དུས་ད་ལྟ་དེའི་བསྔགས་པ། ཡིད་འོང་གི་བྱམས་པ་ཟེར་ཡ་དེ་ལ་དམིགས་པ་ལོགས་སུ་བྱས་ནས་ཅིག་བསྒོམ་དགོས་ཡ་མེད་པ་རེད། ད་དེ་ལ་བི་ཀའི་བདེ་བ་དང་ལྡན་འདོད་ཀྱི་བྱམས་པ་དེ་བསྒོམ། འོ་ད་སེམས་ཅན་ཐམས་ཅད་ལ་དམིགས་ནས་བི་ཀའི་བདེ་བ་དང་ལྡན་ན་ཅི་མ་རུང། ཨ་ནི་ལྡན་པར་གྱུར་ཅིག་དེ་ལྟ་བུ་དང་ལྡན་པ་ཞིག་བདག་གིས་བྱའོ་ཟེར་ཡ་ཅིག་རེད། བདེ་བ་དང་བདེ་འདོད་ཀྱི་བྱམས་པ།

ཡིད་འོང་གི་བྱམས་པ་སྔོན་ལ་འགྲོ་བའི་ཆབས། དེ་ལྟར་བྱམས་པ་བསྒོམས་པའི་ཕན་ཡོན་ནི་རིན་ཆེན་ཕྲེང་བ་ལས། མགོན་པོ་ཀླུ་སྒྲུབ་རེ་བ་ད་རྫེའུ། རྫེའུ་ཚོས་སུམ་བརྒྱའི་ཁ་ཟས་དག། ཉིན་རེ་དུས་གསུམ་སྦྱིན་པས་ཀྱང། རྫེའུ་ཚོས་འདི་རིན་ཆེན་འདི་རིན་ཕྲེང་དར་ཊཱིཀ་ལས། དབུ་མ་རིན་ཆེན་ཕྲེང་བའི་འདི་ནི་ཊཱི་ཀ། འགྲེལ་བ། རྒྱལ་ཚབ་རིན་པོ་ཆེའི་གསུང་དེར་དར་ཊཱིཀ་ལས། འབྲས་བྲེ་བཅུ་ལྷག་བཙོ་ཆོག་པའི། ཕྲུ་བ་ལ་གསུངས་པས། རྫེའུ་ཞེས་པ་ཆུང་ངུ་མིན་པར་གསལ། གྲངས་སུམ་བརྒྱའི་ཁ་ཟས་ཞིམ་པོ། དོན་རྟོགས་སྦྱར་བ་དག། ཉིན་རེ་དུས་གསུམ་དུ་སྦྱིན་པས་ཀྱང། བྱམས་པ་ཡུད་ཙམ་ཐང་ཅིག་གི་བསོད་ནམས་དག་ལ། བསོད་ནམས། བསོད་ནམས། དག་ལ་ཆར་མི་ཕོད། ད་ཕི་གས་ཉི་མ་རེ་རེ་ཕི་གས་རེ་བ་ད་རྫེའུ་ཚོས་འབྲས་བྲེ་བཅུ་ལྷག་ཤོང་བའི་རེ་བ་ད་ཕྲུ་བ་རྣམས་ལ་ཕི་གས་ཁ་ལག་བཟོས་ནས་ཁ་ཟས་རེ་བ་ད་ཨ་ནི་ཕི་གས་ཁ་ཟས་ཕི་གས་འདི་རེད་སུམ་བརྒྱའི་ཁ་ཟས་ཟེར་གྲངས་སུམ་བརྒྱ། དེ་འདྲའི་གི། གྲངས་སུམ་བརྒྱའི་ཁ་ཟས། ཁ་ལག་བཟོས་ནས་པི་གི་ཨ་ནི་ཉི་མ་རྟག་པར་སྦྱིན་པ་དང་ནི། ཉིན་རེའི་དུས་གསུམ་དུ་པི་གི་སྦྱིན་པས་ཀྱང། ཨ་ནི་དགེ་བ་ཞེ་པོ་ཅིག་བསག་གི་རེད་པ་ད་བསོད་ནམས་རེད་དེ། བྱམས་པ་པི་གི་ཡུན་ཐུང་ཐུང་ཅིག་ཡུད་ཙམ་ཅིག་པི་གི་བྱམས་པ་བསྒོམ་པ་དེ་བསོད་ནམས་པི་གི་མང་བསོད་ནམས་ཆེ་གི་རེད་གསུངས་པ་རེད་ད་བསོད་ནམས། དེ་ནས། ཆར་མི་ཕོད།

ལྷ་མི་བྱམས་པར་འགྱུར་བ་དང་དེ་དག་ཀྱང་ནི་བསྲུང་བ་དང། ཡིད་བདེ་བ་དང་བདེ་མང་དང། དུག་དང་མཚོན་གྱིས་གནོད་མེད་དང་འབད་པ་མེད་པར་དོན་ཐོབ་དང་ཚངས་པའི་འཇིག་རྟེན་སྐྱེ་འགྱུར་ཏེ། ཡོན་ཏན་བརྒྱད་དོ། དེའི་ཡོན་ཏན་ཏེ། བྱམས་པ་བསྒོམ་པའི་ཡོན་ཏན། བྱམས་པ་བསྒོམས་པས་འཁོར་བ་ལས་གྲོལ་བར་འགྱུར་ཞིང། གལ་ཏེ་གྲོལ་བར་མ་གྱུར་ཀྱང་བྱམས་ཆོས་ཡོན་ཏན་བརྒྱད་ཐོབ་བོ་ཞེས་གསུངས་པ་ལྟར། བྱམས་ཆོས་ཡོན་ཏན་བརྒྱད་ཐོབ་པ་སོགས་ཕན་ཡོན་ཤིན་ཏུ་ཆེའོ། ལྷ་མི་བྱམས་པར་འགྱུར་བ་དེ་དག་ཀྱང་བསྲུང་བ། ཡིད་བདེ་བ་བདེ་བ་མང་བ་དུག་དང་མཚོན་གྱིས་གནོད་པ་མེད་པ་འབད་པ་མེད་པར་དོན་ཐོབ་པ་ཚངས་པའི་འཇིག་རྟེན་སྐྱེ་བའི་འོ་དེ་རེད་བཞག་བྱམས་པའི་ཡོན་ཏན་བརྒྱད་ཐོབ་པ་སོགས་ཕན་ཤིན་ཏུ་ཆེའོ། བྱམས་པ་བསྒོམ་པ་འདིས་དམིགས་ཡུལ་དུ་ཅི་ཙམ་ཁྱབ་པ་དེ་ཙམ་ལ་དབང་བསྒྱུར་བའི། དེ་ནས་འཁོར་བསྒྱུར་དང་ཚངས། འཁོར་ལོ་བསྒྱུར་བའི་རྒྱལ་པོ་དང། ཚངས་པར། སྐྱེ་བར་འགྱུར། ཚངས་པའི་འཇིག་རྟེན་སྐྱེ་འགྱུར་ཏེ་གསུངས་ཡོད་དེ། འདི་ལ་ཚངས་པའི་གནས་ཞེས་པའང་དེའི་ཕྱིར་ཡིན་ལ། ནམ་མཁའི་མཐའ་ཁྱབ་ཀྱི་སེམས་ཅན་ཐམས་ཅད་ལ་དམིགས་པས་ནི་ཚངས་པ་ཆེན་པོ་མི་གནས་པའི་མྱང་འདས་ཐོབ་བོ། ཚངས་པ། ཚངས་པ་ཆེན་པོ་ཟེར་དུས་མི་གནས་པའི་མྱང་འདས་སངས་རྒྱས་ཀྱི་གོ་འཕང། བྱམས་པ་སྒོམ་པ་ལ་བརྟེན་ནས་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་རེད་གསུངས་ཡང་ཅིག་ཐོབ་པར་འགྱུར་རོ། འདི་བྱས་ད་ལྔ་པ་སྙིང་རྗེ་ཆེན་པོ་ནི། སངས་རྒྱས་ཀྱི་ཐུན་མོང་མིན་པའི་ཉེ་རྒྱུ་གྲུང་པོ་ཞིག་ཡིན་ལ། རྗེ་རིན་པོ་ཆེས་ཀྱང་ལམ་རིམ་ཆེན་མོའི་ནང་བྱང་ཆུབ་སེམས་སྦྱོང་གི་རིམ་པའི་ས་བཅད་མཛད་པ་ན་སྙིང་རྗེ་ཆེན་པོ་ཐེག་ཆེན་གྱི་ལམ་གྱི་རྩ་བར་བསྟན་པ་དང། རྒྱུ་འབྲས་གཞན་རྣམས་དེའི་རྒྱུ་འབྲས་སུ་འགྲོ་ཚུལ་ཞེས་དམིགས་ཀྱིས་བསལ་ཏེ་གསུངས་ལ།

ཨ་ན་མྱུ་གུ་དེ་ཡར་ཆེ་རུ་ཆེ་རུ་འགྲོ་ཡག་སྤེལ་ལ་སྤེལ་བ་ལ་ཨ་ན་བར་དུ་གལ་ཆེ་བ་ཆུ་ལུད་དང་འདྲ། ད་དེ་ནས་ཡུན་རིང་དུ་འདི་གའི་ལོངས་སྤྱོད་གནས་ལ། ལོངས་སྤྱོད་པ་དང་གནས་པ་ལ་ཐ་མར་གལ་ཆེ་བ་དེ་འབྲས་བུ་སྨིན་པ་ལྟ་བུར་འདོད་གྱུར་པ། དེ་ཕྱིར་བདག་གིས་ཐོག་མར། དེ་ནས་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྙིང་རྗེ་ཆེན་པོར་བསྟོད་པར་བགྱི་ཞེས་གསུངས་པ་བཞིན། ཐོག་མར་ཐེག་ཆེན་དུ་ངེས་པར་བྱ་བ་དང། སྙིང་རྗེ་གི་ཐེག་པ་ཆེན་པོར་ངེས་པར་བྱ། ཐོག་མར་ཐེག་ཆེན་དུ་ངེས་པར་བྱ་བ་དང། བྱང་ཆུབ་ཏུ་སེམས་བསྐྱེད་པའི་རྩ་བར་གྱུར་པའི་ས་བོན་ལྟར་གལ་ཆེ་བ། བར་དུ་སངས་རྒྱས་ཀྱི། བར་དུ་རྒྱལ་སྲས་ཀྱི་སྤྱོད་པར་མི་ཞུམ་པའི་གོ་ཆའི་བརྩོན་འགྲུས་བསྐྱེད་པའི་ཆུ་ལུད་ལྟར་གལ་ཆེ་བ། ཐ་མར་སངས་རྒྱས་ཐོབ་ནས་ཀྱང་གཞན་དོན་ཕྲིན་ལས་རྒྱུན་མི་འཆད་པར་བྱེད། ཕྲིན་ལས་རྒྱུན་མི་འཆད་པར་བྱེད་པ་དེ་ཡང་ཐུགས་རྗེ་ཆེན་པོ་རུ་བ་དང། འོ་ད། དེ་ནི་རྒྱུན་མི་འཆད་པར་བྱེད་པས་འབྲས་བུ་ལ་ལོངས་སྤྱོད་པ་ལྟར་གལ་ཆེ་བའོ། བྱང་ཆུབ་ཀྱི་སེམས་ཤུགས་དྲག་ལྷོད་ཀྱང་འདིའི་རྗེས་སུ་འགྲོ་ཞིང། དཔེ་སྙིང་རྗེ་ཆེན་པོ་དེ་དཔེ་སྙིང་རྗེ་དེ་དཔེ་ཤུགས་ཆེན་པོ་ག་ཚོད་ཡོད་ན། དེས་དྲངས་པའི་བྱང་ཆུབ་ཀྱི་སེམས་དེ་ཡང་ཤུགས་ཆེ་ཡོང་གི་ཡོད་རེད། བྱང་སེམས་རྣམས་ཀྱང་ས་ལམ་བགྲོད་ཚུལ་མྱུར་བུལ་སྣ་ཚོགས་འབྱུང་བའི་རྩ་བ་སྙིང་རྗེ་ཤུགས་ཆེ་ཆུང་ལས་བྱུང། བྱང་ཆུབ་སེམས་དཔའ་སྔགས་ལ་ཞུགས་ནས་མྱུར་ལམ་འཚོལ་ཞིང་བགྲོད་པ་ཤིན་ཏུ་མྱུར་བ་ཡང་སྙིང་རྗེའི་སྟོབས་ཏེ། བུ་མེ་དོང་དུ་ལྷུང་ན་དེའི་ཕ་མས་མྱུར་དུ་འདོན་ལ། རུ་བ་དང། སྤུ་གུ་བི་གའི་ཕྲུ་གུ། མེ་གི་དོང་འདྲ་པོ་ཅིག་ནང་མར་ལྷུང་སོང་ན། ཨ་ནི་སྤུ་གུ་དེ་གི་ཕ་མ་ཡོད་ན། ལམ་སང་ལམ་སང་བི་གའི་འདོན་དགོས་རུ་བ་དང་སྤུ་གུ་དེ། གང་ཐུབ་ཐུབ་གི། ལམ་སང་མྱུར་དུ་འདོན་ལ། ཉེ་འབྲེལ་གྱིས་དེ་མ་ཐག་འདོན་མི་ནུས་པ། ཕ་མ་མེད་ན་ཁོ་རང་གི། ཉེ་འབྲེལ་འདྲ་པོ་སྤུན་ཀྱག་ཡིན་ན་ལམ་སང་ལམ་སང་ཕ་མ་ནང་ད་ལམ་སང་འདོན་འདོད་ཀྱི་བློ་དེ་སྐྱེ་གི་མ་རེད་འདོན་ད་འདོན་དགོས་རེད་བ་ད། ཉེ་འབྲེལ་གྱིས་དེ་མ་ཐག་འདོན་མི་ནུས་པ་ལྟ་བུའི་སྙིང་རྗེ་ཤུགས་དྲག་ཞན་གྱིས་བྱུང་བ་ཡིན། སྙིང་རྗེ་འདི་སྒོམ་པ་ན་ཐོག་མར་ཤན་པས་གསོད་བཞིན་པའི་ལུག་ལྟ་བུ་ལ་དམིགས་ནས་སྒོམ་ན་སྐྱེ་སླ་སྟེ། སྙིང་རྗེ་སྒོམ་པའི་སྒང་ལ་བི་གའི་བཤས་རྭ་འདྲ་པོ་དེ་འདྲ་ལ་ཕྱིན་ནས། བཤན་པ་གིས་དེ་ནི་ལུག་གསོད་ས་འདྲ་པོ་དང་མ་ཧེ་གསོད་ས་འདྲ་པོ་དག་འོ་དེ་ཚོ་ལ་བལྟས་ནས་རོ་ད་ཅའི་དགའ་ན། ཨནི་བི་གིས་འདི་ལྟར་གནམ་ས་མགོ་མཇུག་བཟློག་པ་ལྟར་གན་རྐྱལ་དུ་བསྒྱེལ། ཡན་ལག་རྣམས་ཐག་གུས་བཅིངས། ཤེད་རྒྱག་ཀྱང་མི་ཐུབ། སྲོག་ལ་བབས་པར་ནི་མངོན་སུམ་དུ་ཤེས། བྲོས་པས་ནི་མི་ཐར་མགོན་དང་སྐྱབས་མེད་པར་མིག་མཆི་མ་རྩ་རེ་ཤན་པའི་གདོང་དུ་རིག་རིག་ཏུ་ལྟ་ཞིང། འཇིགས་སྐྲག་དང་སྡུག་བསྔལ་མི་བཟོད་པའི་ངང་ནས་གསོད་ལུགས་ངན་པ་སྣ་ཚོགས་ཤིག་གིས་འཆི་ལུགས་ལ་བསམ་དགོས། རང་རིགས་དེ་ལྟར་གསོད་པར་མཐོང་བ་ན་ལུག་འདི་ཅང་བསམ་ཨེ་ཤེས་ནའང་སྙམ་ཡང་སྔོན་ཤན་པ་ཞིག་གིས་ལུག་མང་པོ་གསོད་སྐབས་སྔ་མ་འགའ་བསད་ཟིན་ནས་གཅིག་གསོད་རྒྱུར་ཐག་པས་བསྡམས་པའི་བར་དེ

ཁོ་དེ་འདྲའི་ཤེས་ཀྱི་ཡོད་རེད་ཁོ་གསོད་ཀྱི་ཡོད་པ་འདྲ་པོ་དང། ད་ང་རུ་ད་གསོད་ས་རེད་བསམ་འདྲ་པོ་དེ་འདྲ་གི་དེ་ནས་ཞེད་སྣང་དེ་ཡོད་རེད། ཚུལ་བྱེད་པའི་རབས་ལྟར་འཇིགས་སྐྲག་དང་སྡུག་བསྔལ་བཟོད་དཀའ་བ་ཡོད། དེ་ལྟར་ཅི་དྲག་ལ་ཐུག་པ་དེ་བཞིན་དུ་ད་ལྟ་གསོད་སར་མ་སླེབས་པར། རི་ལ་རྩྭ་ཁར་འགྲེང་པའི་ལུག་དེ་དག་ཀྱང་སྔ་ཕྱི། ཁྱད་ཙམ་ལས་དེ་དང་ཁྱད་པར་མེད་པ་ཞིག་འོང་ས། དེ་དག་ཚེ་རབས་སྔ་མའི་རང་གི་མ་བྱས་ཚུལ་བསམ་ནས་སྙིང་རྗེ་སྒོམ། དེ་ལྟར་རོ། ད་ལུག་གསོད་ཡ་དང་པས་གསོད་པར་འཇུག་ཡ་འདྲ་པོ་ད་གང་བྱས་པི་ཀའི་གསོད་ངེས་པར་པའི་ལུག་དེ་ཚོ་པི་ཀའི་སྐྱེ་བ་སྔ་མ་ལ་སོ་སོ་གི་མ་བྱས་མྱོང་བ། ཚེ་རབས་སྔ་མའི་རང་གི་མ་བྱས་ཚུལ་བསམ་ནས་སྙིང་རྗེ་བསྒོམ། དེ་ལ་མྱོང་བ་སྐྱེས་པ་ན་སྔར་རང་སྟེང་དུ་བསྒོམས་པའི་ངན་སོང་གི་སྡུག་བསྔལ་རྣམས་བསམ་སྟེ། སེམས་ཅན་གཞན་རྣམས་ཀྱང་དེ་ལྟར་སྡུག་བསྔལ་མྱོང་དང་མྱོང་བཞིན་པ་རྣམས་བསྒོམས་ནས། ཨ་མ་དེ་དག་འགའ་ཞིག་ནི་དམྱལ་བ་ལྕགས་བསྲེགས་དུ་བསྲེགས། འོ་ད་འགའ་ཞིག་ནི་ཁྲོ་ཆུར་བཙོས། འགའ་ཞིག་ནི་ཡི་དྭགས་དུ་སྐྱེས་ནས་བཀྲེས་སྐོམ་གྱིས་གདུང་བ་སོགས་བསམས་ནས་སྙིང་རྗེ་བསྐྱེད། ད་ཨ་མ་མང་པོ་ཡོད་རེད་བ་ད་སྐྱེ་བ་སྔ་མ་ཁ་ཤས་ནི་བའི་དམྱལ་བ་ན་སྐྱེས་བསྡད་ཡོད་རེད་ཨ་མ་ཁ་ཤས་ནི་ཡི་དྭགས་ལ་སྐྱེས་བསྡད་ཡོད་རེད་ཨ་མ་བ་རེད་བ་ད་མང། ད་བ་ཀའི། འདི་ནི་དུད་འགྲོ་ལ་སྐྱེས་ཡོད་རེད། འོ་ན་འདུ་བྱེད་སྙིང་རྗེ་སྐྱེ། དེ་ལ་སྙིང་རྗེ་སྐྱེས་པ་ན་དཔེར་ན་རི་ལ་ཡོད་པའི་ལུག་དང་གསོད་བཞིན་པའི་ལུག་གཉིས་གསོད་པ་སྔ་ཕྱི་ཙམ་ལས་ཁྱད་མེད་པ་བཞིན། ད་ལྟ་མི་ཡུལ་ན་སྡིག་པ་བྱེད་པར། ཨ་ནི་ཕོ་ཆེན་མདོག་ཁ་པོ། ད་མིའི་ལུང་པ་ལ་དངོས་གནས་བྱས་ན་སྨྲ་ཤེས་དོན་གོ་བ།

རང་ཉིད་ཀྱི་ཕ་མ་ཚང་མ་ལོག་གི་སོ་སོ་གི་མ་བྱས་མྱོང་བ་ཤ་སྟག་མར་ཤེས་སྒོམ་བྱས་པར་མར་ཤེས་དེ་ཚོ་ངོ་འཕྲོད་པ་བྱས་ནས། ཨ་ནི་སེམས་ཅན་པའི་སྡུག་བསྔལ་མནར་སྟངས་བྱས་ནས་ཨ་ནི་སྙིང་རྗེ་སྐྱེ་དགོས་རེད། སྡུག་བསྔལ། སྡུག་བསྔལ་གྱི་རྒྱུ་དང་བྲལ་ན་ཅི་མ་རུང་དེ་ལྟར་བདག་གིས་བྱའོ་ཞེས་སྙིང་རྗེ་ཆེན་པོ་བསྐྱེད་ཅིང། སྐྱེ་དཀའ་བ་རྣམས་ལ་དམིགས་སུ་བཀར་ཏེ་བསྒོམ་ཟེར། ད་སྙིང་རྗེ་ཆེན་པོ་བསྐྱེད་དཀའ་ས་དེ་ཚོ་ལ་བི་དམིགས་ཀྱིས་བཀར་ནས་བི་ཀའི་ཁོ་ཡུལ་དུ་བྱས་ནས་བི་ཀའི་ཨ་ནི་བསྒོམ། ཚངས་པ་སོགས་ལ་བསྐྱེད་དཀའ་ནའང་སྐྱེས་བུ་འབྲིང་གི་སྐབས་ལྟར་བསམ་པས་བསྐྱེད། དཔེར་ན་ཚངས་པ་དང། ལྷའི་དབང་པོ་བརྒྱ་བྱིན་དང་དེ་ཚོ་ལ་སྙིང་རྗེ་བསྒོམ་ཡང་སྙིང་རྗེ་ཏོག་ཙ་སྐྱེ་ཁག་པོ་ཡོད་རེད་ག་རེ་ཟེར་ན། རེད་པ་ད། སྙིང་རྗེ་བསྒོམ་པ་ལ་ཨ་ལས་སྡུག་བསྔལ་ར་འཕྲོད་དགོས་རེད་བ། ཁོ་རང་ལ་བི་གའི་སྡུག་བསྔལ་གྱི་སྡུག་བསྔལ་དང་བྲལ་ན་ཟེར་དེ་དུས་ཚངས་པ་ལ་བི་སྡུག་བསྔལ་དེ་ཧོབ་སྟེ་བྱེད་ཀྱི་ཡིན་ན་ཚངས་པ་ཟེར་ན་བི་ཅིག་དཔལ་འབྱོར་ཆེན་པོ། རེད་བ་ད་དབང་ཆེན་པོ་ཅིག་སྐྱིད་པོ་ཞེ་པོ་ཡོད་པ་རེད་ཅེས་ཚོར་དེ་ག་རེད་བ་ད། སོ་སོ་ལས་ཀྱི་དྲག་འདྲ་བ་རེ་ཅིག། དང་དོད་སོ་སོ་ཚངས་པའི་གོ་འཕང་ཐོབ་རོགས་བྱས་ན་བསམ་དེ་ཡང་འདྲ་པོ་ཅིག་རེད་པ་ད་དེ་རེད་བསམ་མཁན་ཡོང་རེད་པ་ད་དེ་ཡིན་དུས་དེ་ལ་སྙིང་རྗེ་སྐྱེ་ཁག་པོ་རེད་པ་ད། བྱས་ཙང་ཡིན་ན་ཡང་འཁོར་བ་གི་དེ་ནས་ཉེས་དམིགས་བསམ་བློ་བཏང་ནས། དེ་ནས། སྐྱེས་བུ་འབྲིང་སྐབས་ལྟར་བསམ་པས་ཨ་ནི་སྙིང་རྗེ་སྐྱེ་གི་རེད། འཁོར་བ་ལ་ངེས་པ་མེད་པ་དང་ངོམས་པ་མེད་པ་དང། ཨ་ནི་སྡུག་བསྔལ་འགྱུར་བའི་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས་བའི་མནར་བསྡད་པ་འདྲ་པོ་རེད་པ་ད། གང་ཕྱིར་བི་ཀ་ལྷ་ཡི་གནས་བི་ཀ་མཐོན་པོ་ལ་བསྡད་པ་རེད་དེ་དམྱལ་བའི་ཟངས་ཁ་ལ་བི་ཀ་རྐང་པ་བཞག་པ་དང་གཅིག་པ་ཡིན་གསུང་ངོ། ལྷ་འཆི་མ་ཐག་དམྱལ་བའི་ནང་ལ་བི་ཀ་སྐྱེ་ཡ་ཐག་ཆོད་པ་འདྲ་པོ་བྱེད། འོ་དེ་འདྲའི་བསམ་བློ་བཏང་ནས་ཨ་ནི་སྙིང་རྗེའི་བསམ་པ་བྱས་འོ་ད་སྙིང་རྗེ་ཚངས་པ་སོགས་ལ་སྐྱེ་དཀའ་ན་ཡང་སྐྱེས་བུ་འབྲིང་གི་སྐབས་ལྟར་བསམ་པས་སྐྱེ་བ་འོང། སྙིང་རྗེ་ཆེན་པོ་རྒྱུད་ལ་སྐྱེས་པའི་ཚད་ནི།

ཨ་ནི་དེ་འདྲའི་གི་སེམས་དེ། སོ་སོ་ཁ་ལག་ཟ་གི་ཡོད་ནའི་རེད་ཅིག། ཇ་འཐུང་གི་ཡོད་ནའི་རེད། ཕར་ཚུར་འགྲོ་གི་ཡོད་ནའི་རེད་འོ་དེ་སེམས་ལ་འབི་གས་དེ་འདྲའི་སྐྱེ་བསྡད་ཡ་ཅིག། སེམས་ལ་སེམས་ཅན་གི་བེ་འོ་དེ་སྡུག་བསྔལ་དང་འབི་གས། བྲལ་རོགས་བྱེད་ནའང་བསམ་ཡ་ཅིག། འོ་དེ་འདྲའི་ཡོང་གི་འདུག་ན་ཨ་ནི་སྙིང་རྗེ་ཆེན་པོ་སྐྱེས་པ་རེད།

སྡུག་བསྔལ་གྱི་སྐྱོབ་འདོད་སི་ཏུ་ཁང་ལ་ཏོག་སོ་ཁུར་དེ་ཆེ་ཆུང་སོང་སོ་སོ་གི། སོ་སོའི་གི་བུ་གལ་ཅིག་ད་སྡུག་བསྔལ་དེ་བྲལ་བ་དེ་ངས་བྱེད་དགོས་ཟེར་ཡས་འདྲ་བ་ཅིག་གདའ་འདྲ་བ་གདའ། སྡུག་བསྔལ་གྱི་སྐྱོབ་འདོད་ཀྱི་སྙིང་རྗེ་སྡུག་བསྔལ་ལས་སྐྱོབ་པར་འདོད་པས། འདི་རེད། ཉན་རང་དང་ཐུན་མོང་བའི་སྙིང་རྗེ་ཡིན་ལ་སྡུག་བསྔལ་ལས་སྐྱོབ་འདོད་ཀྱི་སྙིང་རྗེ་ནི་ཐེག་ཆེན་ཐུན་མོང་མ་ཡིན་པ་ཡིན་པས་ཕྱི་མ་འདི་སྐྱེད་པར། ཕྱི་མ་འདི་སྐྱེད་པར་བྱེད། དེས་ན་འདི་དག་སྐྱེ་དཀའ་ཡང་སྐྱེད་ཐབས་ལ་བརྩོན་པ་ཆེན་པོ་བསྐྱེད་དེ་འབད་དགོས། སྔར་རང་ཉིད་ན་མྱོང་བའི་ནད་དྲག་པོ་དེ་འདྲ་ཞིག་མི་གཞན་ན་བ་མཐོང་ན་རང་ཉིད་ཀྱི་མྱོང་བ་རྒྱུ་མཚན་དུ་བྱས་ནས་སྙིང་རྗེ་སྐྱེ་བ་བཞིན། སྐྱེས་བུ་ཆུང་འབྲིང་གི་སྐབས་སུ་འཁོར་བ་དང་ངན་སོང་གི་སྡུག་བསྔལ་རང་སྟེང་དུ་ལེགས་པར་བསྒོམས་པ་རྣམས་ལ་སྐྱེ་སླ། ད་སྐྱེས་བུ་ཆུང་ངུ་དང། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་སྔོན་ལ་འགྲོ་ཚར་དུས། སྐྱེ་ལས་སླ་ཡོད་ལྟོས། དེ་འདྲའི་རྒྱུ་ནི་སྔོན་ལ་མ་ཤེས་ན་དཀའ་ལས་ཁག་པོ། སེམས་ཅན་ལ་གཅེས་ཤིང་ཕངས་པའི་ཡིད་འོང་གི་བྱམས་པ་དང། བདེ་བ་དང་ལྡན་འདོད་ཀྱི་བྱམས་པ་གཉིས་བྱམས་པར་མཚུངས་ཀྱང། སྤྱི་བྱེ་བྲག་ལྟ་བུའི་ཁྱད་པར་ཅུང་ཟད་ཡོད། ཡིད་འོང་གི་བྱམས་པ་ནི་མར་ཤེས་དྲིན་དྲན་དྲིན་གཟོ་གསུམ་གྱིས་དྲངས་ཤིང། དེས་སྙིང་རྗེ་ཆེན་པོ་སྐྱེད་པར་བྱེད་པས་སྙིང་རྗེ་ཆེན་པོའི་སྔོན་དུ་ངེས་པར་འགྲོ་དགོས། ཡིད་འོང་གི་བྱམས་པ་དེ། བདེ་བ་དང་འཕྲད་འདོད་ཀྱི་བྱམས་པ་དང་སྙིང་རྗེ་ལ་རྒྱུ་འབྲས་གོ་རིམ་ངེས་པ་མེད། མཚམས་མཚམས་བྱམས་པ་སྔོན། བདེ་བ་དང་ལྡན་འདོད་ཀྱི་བྱམས་པ་མཚམས་མཚམས་དེ་ནས། སྙིང་རྗེ་སྔོན་ལ་བྱེད་ཡ། ད་སོ་སོ་སོ་སོ་གི་བི་གའི་ཉམས་ལེན་བྱེད་མཁན་སོ་སོ་སོ་སོ་གི་ད་བློ་གི་ཆེད་ཀྱི་གོ་རིམ་ངེས་པ་མེད་ལམ་རིམ་ཆེན་མོར་དྲིན་གཟོའི་མཇུག་ཐོག་དེར་བདེ་བ་དང་འཕྲད་འདོད་ཀྱི་བྱམས་པ་སྒོམ་ཚུལ་གསུངས་པ་ལྟར་འགའ་ཞིག་ལ་དེ་ལྟར་སྙིང་རྗེའི་སྔོན་དུ་སྒོམ་ནའང་རུང་མོད། སྐྱོང་ཚུལ་མན་ངག་ལུགས་ལྟར་བྱས་ན་བདེ་བ་དང་འཕྲད་འདོད་ཀྱི་བྱམས་པ་སྙིང་རྗེའི་རྗེས་སུ་བསྒོམ། དེ་ནི་ལྷག་བསམ་ལ་འཇུག་པ་ཡིན་པས་དེ་ལྟར་ན། བདེ་བ་དང་ལྡན་འདོད་ཀྱི་བྱམས་པ་གཙོ་བོར་མཚམས་འདིར་བསྒོམ་ཞིང། ད་སྙིང་རྗེ་དཔེར་ན། ཡིད་འོང་གི་བྱམས་པ་བྱས། ལྔ་པ་སྙིང་རྗེ་བྱས། དེ་ནས་བདེ་བ་དང་ལྡན་འདོད་ཀྱི་བྱམས་པ་བྱས། དེ་འདྲ་གསུངས་འདུག། དེ་ནས་བྱམས་པ་གཙོ་བོར་མཚམས་འདིར་བསྒོམ་ཞིང། ལམ་རིམ་ཆེན་མོའི་ས་བཅད་ལྟར། སྙིང་རྗེའི་སྔོན་དུའང་ཡིད་འོང་གི་བྱམས་པ་དང་སྦྲགས་ནས་ཅུང་ཟད་བསམ་དགོས་གསུངས། ད་དྲིས་སོང། མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་བྱམས་པ། ཨ་ནི་སྙིང་རྗེ། འདི་ནི། ད་བདེ་བ་དང་ལྡན་འདོད་ཀྱི་བྱམས་པ། དེ་ནི་དྲུག་པ་ལྷག་བསམ། མར་ཤེས་དྲིན་དྲན་དྲིན་གཟོ། དྲུག་པ་ལྷག་བསམ་ནི། མ་ཡི་ཁུར་བུ་ལ་བབས་པ་བཞིན། སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་བ་དང། བདེ་བ་ཐམས་ཅད་སྒྲུབ་པའི་ཁུར་རང་གིས་ཁྱེར་ནས་སངས་རྒྱས་ཀྱི་ས་ལ་བདག་རང་གིས་འགོད་ཅེས་ཐག་བཅད་པ་ནི་ཉན་རང་ལས་ལྷག་པའི་བསམ་པ་སྟེ་ཟེར་ད་ལྷག་བསམ་ཟེར་དེ། དྲུག་པ་ལྷག་བསམ་ཟེར་བ་ལ། མ་ཡི་ཁུར་བུ་ལ་བབས་པ་བཞིན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་བ་དང་བདེ་བ་ཐམས་ཅད་སྒྲུབ་པའི་ཁུར་དེ་ནི་རང་གིས་ཁྱེར་ནས་སོ་སོ་གིས། སངས་རྒྱས་ཀྱི་ས་ལ་བདག་རང་གིས་ད་འགོད་ཀྱི་ཡིན། སོ་སོ་རང་གིས་ཕ་གི་སེམས་ཅན་ཐམས་ཅད་ས་ལ་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་འགོད་ཀྱི་ཡིན། ཐག་བཅད་པ་ཞིག་དང་སེམས་ཀྱི་སེམས་ཀྱི་གཏིང་ནས་ཕ་གི་ཐག་བཅད་ཡ་ཅིག། དེ་ལ་དེ་ནི་ལྷག་བསམ་ཟེར་གྱི་རེད། ཐག་བཅད་པ། ཉན་རང་ལས་ལྷག་པའི་བསམ་པ་དེ་དཔེར་ན་མི་ཞིག་གཡང་དུ་ལྷུང་བ་མཐོང་བ་མ་བཟོད་ནས་དེ་འདོན་མཁན་བྱུང་ན། ཅི་མ་རུང་སྙམ་པ་ལྟ་བུ་ནི་བྱམས་པ་སྙིང་རྗེ་གཉིས་དང་མཚུངས་ཤིང། ད་དེ་ཡར་འདོན་མཁན་ཅིག་ཅིག་ཡོང་རོགས་བྱེད་ནའང་སུ་གུ་དེ་ཡོད་རོགས་དང་སོ་སོ་མ་ཕྱིན་པ་བྱས། ད་སྙིང་རྗེ་མི་གེ་སད་ཅིག་རོགས་དང་མི་དེ་ཕ་གིའི་གཡང་ལ་ལྷུང་བསྡད་ཤག་ཡར་ཅིག་འདོན་རོགས་བྱེད་མཁན་ཅིག་བྱུང་ནའང་མི་ཞིག་དེ་རེད། བྱུང་ན་ཅི་མ་རུང་སྙམ་པ་ལྟ་བུ་ནི་བྱམས་པ། སྙིང་རྗེ་གཉིས་དང་མཚུངས་ཤིང་ཟེར། བདེ་བ་དང་ལྡན་ན་ཅི་མ་རུང་བསམ། སྡུག་བསྔལ་དང་བྲལ་ན་ཅི་མ་རུང་བསམ། ཅེས་དེ་ལྟར་ཙམ་མ་བཞག་པར་རང་གིས། དེ་ནས། འདོན་རྒྱུར་བློ་ཐག་བཅད་པ་ནི་ལྷག་བསམ་དང་འདྲ་བས། དེ་ནས་སྤྱིར་བྱམས་པ་དང་སྙིང་རྗེ་ཙམ་ཉན་རང་ལ་ཡོད་ཀྱང། ཉན་རང་འཕགས་པའི་རྒྱུད་ལ་བྱམས་པ་དང་སྙིང་རྗེ་ཙམ་ད་ཡོད་རེད་དེ། ཡིན་ནའང་ལྷག་བསམ་དེ་འདྲ་ཉན་རང་ལ་མེད། ད། སོ་སོའི་དོན་དག་དེ་སོ་སོས་བྱེད་ཀྱི་ཡིན་ཟེར་བ་ཐག་བཅད་ཡ་ག་རེ་ཐག་བཅད་ཡ་ཅིག་རེད་པ་ལྷག་བསམ་དེ་ཉན་རང་ལ་ཡོད་མ་རེད། ལྷག་བསམ་དེ་འདྲ་ཉན་རང་ལ་མེད། ལྷག་བསམ་འདི་དང་དྲིན་གཟོའི་སྐབས་ཀྱི། ཁུར་གྱི་ལུགས་ནི། ལྷག་བསམ་འདི་དང། དྲིན་གཟོའི་སྐབས་ཀྱི་ཁུར་གྱི་ལུགས་ནི་དཔེར་ན་ཚོང་པས་ནོར་རྫས་ཉོ་བར་རྩོམ་པ་དང། ཚོང་ཐག་བཅད་པ་བཞིན་གྱི་བློ་ཐག་བཅད་པ་དང་མ་བཅད་པའི་ཁྱད་པར་ཡིན་ཞེས་བླ་མ་རིན་པོ་ཆེས་གསུངས་གསུངས། ད་ལྷག་བསམ་ཟེར་དེ། དཔེར་ན་བྱམས་པ་དང་སྙིང་རྗེ་གི་ཁ་ཐུག་ལ།

ད་མཚུངས་ཐག་བཅད་པ་འདྲ་པོ་ཞིག་གིས་ནི། བདེ་བ་དང་ལྡན་པ་དང་སྡུག་བསྔལ་དང་བྲལ་བ་དེ་ང་རང་གིས་བྱེད་ཀྱི་ཡིན་ཟེར་ཐག་བཅད་ཅིག་དེ་ལ་དེ་ནི་ལྷག་བསམ་ཟེར་གྱི་རེད། དེ་འདྲའི་ལྷག་བསམ་གྱི་སྙིང་རྗེ་ལྷག་བསམ་དང་བྱམས་པ་ལྷག་བསམ་དེ་འདྲའི་དེ་ནི་ཉན་རང་ལ་ཡང་ཡོད་མ་རེད། དེ་ཡིན་ཙང་ལྷག་ཟེར་དེ་ཉན་རང་ལས་བསམ་པ་ལྷག་པ། ལྷག་བསམ་ཟེར་དགོས། བླ་མ་རིན་པོ་ཆེས་གསུངས་སོང། ད་དེ་ནས་བདུན་པ་སེམས་བསྐྱེད་དེ་རེད་འབྲས་བུ། རྒྱུ་འབྲས་མན་ངག་བདུན་ཟེར་ཡ་གི། ད་བདུན་པ་སེམས་བསྐྱེད་དེ། དེ་ལྟར་ཁུར་དུ་ཁྱེར་བ་ན་རང་ལ་དེ་འདྲའི་ནུས་པ་ཨེ་ཡོད་བརྟག་ན་རང་ལ་ནི་སེམས་ཅན་གཅིག་གི་དོན་བྱེད་པའི་ནུས་པ་མེད། འོན་ཀྱང་དོན་བྱེད་པར་ནུས་མཁན་ཞིག་བཙལ་ནས། ད་ལྟ་སོ་སོ་ལ་ཕ་གིའི་སེམས་ཅན་ཐམས་ཅད་ཕར་བཞག་ནས་སེམས་ཅན་གཅིག་གི་ཕ་གིའི་དོན་དག་བྱེད་རོགས་པ་དང་བའི་ནུས་པ་ཡོད་མ་རེད། ཡིན་ན་ཡང། འོན་ཀྱང་དོན་བྱེད་པར་ནུས་མཁན་ཞིག་བཙལ་ནས། དེ་ཡི་གོ་འཕང་ཐོབ་པར་ཨེ་ནུས་བརྟག་དགོས་པས། རེ་ཞིག་འཇིག་རྟེན་འདིར་ཆེ་བ་ཚངས་པ་དང་བརྒྱ་བྱིན་སོགས་ཀྱིས་ནི་སེམས་ཅན་གྱི་དོན་ཆ་ཙམ་ཡང་མི་ནུས་ཤིང། ཉན་རང་དགྲ་བཅོམ་པ་ཡང་འཆིང་བ་ཐམས་ཅད་མ་སྤངས་པས་སེམས་ཅན་གྱི་དོན་ཡང་དེ་ལྟ་བུ་ཞིག་ལས་མི་ནུས། བྱང་སེམས་ས་དང་པོ་བ་ལྟ་བུ་སེམས་ཅན་གྱི་དོན་མཛད་པ་ཤིན་ཏུ་རྒྱ་ཆེ་ཡང་དེ་ཡིས་སྐྱེ་བ་གཅིག་ཐོགས་ཀྱི་བྱང་ཆུབ་བྱང་སེམས་ཀྱིས་སེམས་ཅན་གྱི་དོན་མཛད་པའི་ཆ་ཙམ་མི་བསྒྲུན་ལ། དེས་ཀྱང་བྱང་སེམས་སྲིད་པ་ཐ་མ་བ་བྱང་ཆུབ་ཤིང་དྲུང་གི་གནས་སྐབས་ཀྱི་ཉིན་གཅིག་གི་སེམས་ཅན་གྱི་དོན་གྱི་ཆ་ཤས་ཙམ་ཡང་མི་བསྒྲུན་ནོ། བྱང་ཆུབ་ཤིང་དྲུང་གི་སེམས་དཔའི་སེམས་ཅན་གྱི་དོན་འབྱུང་བ་དེ་ནི་སངས་རྒྱས་ཀྱི། དཔེར་ཡང་མི་བཟོད་པ་ནམ་མཁའ་དང་ལག་མཐིལ་ཙམ་གྱི་ཁྱད་ཡོད་པས་དེས་ན་སེམས་ཅན་གྱི་ཁམས་དང་བསམ་པ། རྒྱུད་སོགས་དང་མཐུན་པར་གཞན་དོན་འབད་མེད་ལྷུན་གྲུབ་ཏུ་འབྱུང་བ་འགྲན་ཟླ་མེད་པ་ནི་སངས་རྒྱས་ཉིད་ཡིན་ཞིང་ད་སེམས་ཅན་ཐམས་ཅད་ཀྱི་དོན་དག་སྒྲུབ་ཡ་ལ་ད་འགྲན་ཟླ་དང་བྲལ་བ་འདྲ་པོ་དེ་ཨ་ནི་སངས་རྒྱས་རང་རེད་ཤག། དེ་ཡི་གོ་འཕང་ཐོབ་ན་ཡོན་ཏན་འདི་དང་འདི་ཞེས་སྔར་སྐྱབས་འགྲོའི་སྐབས་ཀྱི་ཡོན་ཏན་རྣམས་འདིར་སྦྱར་ནས། གཞན་དོན་བྱེད་པ་ལ་རྣམ་མཁྱེན་ཐོབ་པ་མེད་དུ་མི་རུང་དུ་ངེས་པར་ངེས་པ་བསྐྱེད་དེ། གཞན་དོན་དུ་རྫོགས་བྱང་དོན་གཉེར་གྱི་བློ་བསྐྱེད་ད་དེ་རེད། གཞན་གྱི་དོན་དུ་རྫོགས་པའི་བྱང་ཆུབ་དོན་དུ་གཉེར་བའི་བློ་བསྐྱེད། སེམས་བསྐྱེད་ད་དེ་རེད། གཞན་གྱི་དོན་དུ། དེ་དག་ལས་བཏང་སྙོམས། མར་ཤེས་དྲིན་དྲན་དྲིན་གཟོ་རྣམས་ནི་གཞན་དོན་དོན་གཉེར་གྱི་བློ་སྐྱེ་བའི་གཞི་སྒྲུབ་པ་ཡིན། གཞན་དོན་དོན་གཉེར་གྱི་བློ་བྱང་ཆུབ་ཀྱི་སེམས་ཀྱི་དུ་བའོ། དེ་སྐྱེ་བའི་ཕ་གི་གཞི་འདྲ་བོ་དེ། མར་ཤེས་དྲིན་དྲན་དྲིན་གཟོ་དེ་བྱས། ད་བྱམས་པ་དང་སྙིང་རྗེ་ལྷག་བསམ་གསུམ་དེ་གཞན་དོན་དོན་གཉེར་གྱི་བློ་བསྐྱེད་པ་དངོས་ཡིན་པས། དེ་ནས་རྫོགས་བྱང་ཐོབ་འདོད་སྐྱེས་པ་ན། རྗེ་བཙུན་བྱམས་པའི་མངོན་རྟོགས་རྒྱན་ལས་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད། ཅེས་གསུངས་པ་ལྟར་མཚན་ཉིད་ཡོངས་སུ་རྫོགས་པའི་སེམས་བསྐྱེད་ལ་ནི་གཞན་དོན་ལ་དགོས་པར་མཐོང་བ་ཙམ་གྱིས་དྲངས་པའི་སངས་རྒྱས་ཐོབ་འདོད་ཙམ་གྱིས་མི་ཆོག་པར། མི་ཆོག་པར་རང་ཉིད་སྤངས་རྟོགས་ཕུན་སུམ་ཚོགས་པའི་དོན་ལ་ཡང་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཀ་མེད་དུ་མཐོང་ནས། དེ་ཐོབ་འདོད་དང། ད་བྱང་ཆུབ་དོན་གཉེར་དང་གཞན་དོན་དོན་གཉེར་འདུན་པ་གཉིས་དགོས་ཀྱི་ཡོད་ཙང་གསུང་དགོས་རེད། དེ་ཐོབ་འདོད་དང་དེ་ཡང་རང་ཁོ་ནའི་དོན་མིན་པར་སྔར་བྱམས་པ་སྙིང་རྗེ་ལྷག་བསམ་རྣམས་ཀྱི་སྐབས། གཞན་དོན་དོན་གཉེར་གྱི་བློ་ཇི་ལྟར་སྐྱེས་པ་ལྟར་གཞན་དོན་དུ་ཡང། རྫོགས་བྱང་ཐོབ་འདོད་ཀྱི་བསམ་པ་ཞིག་སྐྱེ་དགོས། དེ་ལྟར་བསྒོམས་ཀྱང་ཐོབ་ཨེ་ཐུབ་སྙམ་ན། དེ་ངེས་པར་ཐོབ་ནུས་ཏེ་བྱང་ཆུབ་ཀྱི་སེམས་འདི་སྐྱེས་པའི་དུས་ད་རེས་ལས་ལྷག་པ་མེད་དེ། རྟེན་ནི་སངས་རྒྱས་ཀྱི་གོ་འཕང་ལུས་རྟེན་འདི་ལ་བསྒྲུབ་པས་ཆོག་པའི་རྟེན་ཐོབ། ཆོས་ནི་སངས་རྒྱས་ཀྱི་བསྟན་པ། དེའི་ནང་ནས་ཐེག་པ་ཆེན་པོའི་ཆོས། ལྷག་པར་ཚེ་གཅིག་ལ་འཚང་རྒྱ་བར་ནུས་པའི་གསང་སྔགས་ཀྱི་བསྟན་པ། ཨང་དང་མཇལ། འདི་གྲུབ་མཐའ་རིས་མེད་ལ་ཡོད་པའི་ཁྱད་ཆོས་ཡིན། ཚེ་འདི་ལ་སངས་རྒྱས་ཀྱི་གསང་སྔགས་ཀྱི་གྲུབ་མཐའ། གྲུབ་མཐའ་རིས་མེད་ཟེར་དུས་གང་ལ་ཡོད་རེད་དཔེར་ས་དགེ་བཀའ་རྙིང་ཟེར་བ་རེད། ས་སྐྱའི་གྲུབ་མཐའ་ཟེར་ན་ཡང་རེད་རྙིང་མའི་གྲུབ་མཐའ་འོ་ད་བཀའ་བརྒྱུད་དགེ་ལུགས་འོ་ད་གང་ག་ལ་ཡོད་ཡ་དེ་རེད། ཚེ་འདི་ལ་དེ་གའི་ཟུང་འཇུག་གི་གོ་འཕང་ཐོབ་ཡ་ཡོད་པ་དེ། གྲུབ་མཐའ་རིས་མེད་ལ་ཡོད་པ། དེ་མ་གཏོགས་རིས་མེད་གྲུབ་མཐའ་ཟེར་ཡ་ལོགས་ཀ་ཅིག་གི་ཡོད་པའི་བཟོ་འདྲ་བ་ཅིག་དེ་ཡོག་མ་རེད་པ། ས་དགེ་བཀའ་རྙིང་དེ་མ་གཏོགས་རིས་མེད་ཟེར་ན་གྲུབ་མཐའ་ལོགས་ཀ་ཅིག་མེད་བ། འདི་གྲུབ་མཐའ་རིས་མེད་ལ་ཡོད་པའི་ཁྱད་ཆོས་ཡིན། རྗེ་ཙོང་ཁ་པ་ཆེན་པོའི་སྙན་བརྒྱུད་ཀྱི་བསྟན་པ་འདི་ལ་མི་ལོ་བཅུ་གཉིས་ཙམ་ལ་འཚང་རྒྱ་བར་ནུས་ཤིང། ད་དེའི་ནང་ནས་དཔེར་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་སྙན་བརྒྱུད་ཀྱི་བསྟན་པ་འདི་ལ་ལོ་བཅུ་གཉིས་ཙམ་ལ། འགོར་བ་ན་ལོ་བཅུ་གཉིས་ཙམ་ལ། དེ་ནས་འཚང་རྒྱ་བར་ནུས་ཤིང། དེ་ལས་ཀྱང་ཆེས་མྱུར་བ་མྱུར་ན་ལོ་གསུམ་ཕྱོགས་གསུམ་ཙམ་ལའང་ཟུང་འཇུག་གི་གོ་འཕང་ཐོབ་པ་མང་པོ་བྱུང་བ། ཞེ་དྲག་གི་མང་པོ་བྱུང་ཡོད་རེད། སྔར་རྒྱལ་བ་དབེན་ས་པ་ཡབ་སྲས་སོགས་དམ་པ་གོང་མ་དུ་མའི་རྣམ་ཐར་ལྟར་ཡིན། ང་ཚོས་དེང་སང་སྙིགས་དུས་རེད་ཟེར་ཡང་རང་ལ་ད་རེས་ལས་དུས་བཟང་བ་སྔོན་ཆད་རྙེད་མ་མྱོང་བའི་ཚོད་ཡིན་ལ། རྗེ་མི་ལ་དང་རྒྱལ་བ་དབེན་ས་པས་ཐོབ་པའི་ལུས་ཀྱང་རང་གི་ལུས་རྟེན་འདི་ལས་ལྷག་པ་མེད་པས། ཕྲུ་གུ་ཞ་བོས་རྐྱང་ལ་ཞོན་པ་ལྟར་ད་རེས་འབད་དགོས། ཕྲུ་གུ་ཞ་བོས་རྐྱང་ལ་ཞོན།